བཟང་པོ་འདུག་ངན་པ་འདུག་ཉི་མ་ཡག་པོ་རེད་ཉི་མ་ཡག་པོ་མ་རེད་ཟེར་དེ་རེད་ཐག་བཅད་ལ་ཡ་རྩིས་བསྐོར་བའི་ཨ་ནི་སྲོལ་རྒྱུན་ཅིག་ད་དུང་ཡོད་མུས་རེད་བྱས་ཙང་ཐོག་མར་དེ་ལ་ཡང་ང་ཚོའི་སེང་གེ་རྣམ་པ་ཚོས་ད་བོད་ལུགས་ནང་ལ་སྐར་རྩིས་བཤུ་བསྐོར་བའི་རྩིས་ཞུ་བ་དེ་གི་ད་གོ་དོན་དང་དེའི་འགྲོ་སྟངས་སྐོར་ལ་ངོ་སྤྲོད་གནང་རོགས་གནང། ལགས་སོ་ལགས་སོ། ད། ད་སྦྱངས་པ་དང་གོ་རྟོགས་ཡོད་པ་དག་ཞེ་དྲག་ཤེས་ཀྱི་མི་འདུག་དེ་ལས་གང་ལྟར་གང་ལྟར་ཆུང་ཆུང་སྐབས་ལ་ཏོག་ཙམ་གཅིག་སྦྱངས་བ་རེད་འོ་དེ་རེད་ད་ནི། ད་དེ་ད་སྐར་རྩིས་ཀྱི་གོ་དོན་ཟེར་ན་ད་སྐར་རྩིས་སྤྱིར་བཏང་རྩིས་ཟེར་བ་དེ་ད་གཅིག་གི་སྒང་ལ་གཅིག་བསྣན་ན་གཉིས་ཡིན་པ་དང་གཉིས་སྒང་ལ་གཉིས་བསྣན་ན་བཞི་ཡིན་པ་ད་དེ་རྩིས་དེ་ཟེར་བ། ད་རྩིས་ཚང་མ་དེ་འདྲ་ཅིག་འགྲོ་གི་ཡོད་རེད་བ་གཉིས་ཀས་གཉིས་ཀྱི་རེད་རེད་རེད་གཉིས་ཀས་བཞི་ཟེར་ནས་ད་གསུམ་དེ་འདྲ་སེ་འགྲོ་གི་ཡོད་རེད་དེ་རྩིས་རེད་ད་དེ་འཛམ་བུ་གླིང་ཡོངས་རྫོགས་ལ་གཅིག་པ་གཅིག་རྐྱང་རེད་ག་ག་བ་སོང་ན། ད་སྐར་རྩིས་ཟེར་དུས་ད་རྩིས་ཀྱི་སྒང་ལ་ད་དུང་ང་ཚོས་སྐར་རྩིས་ལྟ་བྱ་བ་ཡིན་ན་ད་དེ་དོན་དག་ག་རེ་རེད་ཟེར་གི་ཡོད་རེད་བ་ད་དེ་དོན་དག་ལགས་རེད་ལགས་རེད་ལགས་རེད། དོན་དག་དེ་ག་རེ་ཟེར་ན་ད་ནམ་མཁའི་སྐར་མ་དེ་རྩིས་ཀྱི་ཡོད་རེད་ད།

སྐར་མ་ཉི་ཤུ་རྩ་བརྒྱད་ཟེར་བ་དང་སྐར་མ་ཉི་ཤུ་རྩ་བདུན་ཟེར་བ་དེ་དག་དེ་འདྲའི་གི། རྒྱུ་སྐར་ཉེར་བརྒྱད་རྒྱུ་སྐར་ཉེར་བདུན་ཟེར་ན་ད་རྒྱུ་སྐར་ཉེར་བརྒྱད་ཡིན་ན་རྒྱ་ནག་གི་རྩིས་ཀྱི་རྩིས་འགྲོ་སྟངས་དེ་རེད་བ། རྒྱ་རྩིས་ཀྱི་འགྲོ་སྟངས་ན་རྒྱུ་སྐར་ཉི་ཤུ་རྩ་བརྒྱད་རྩིས་ཀྱི་ཡོད་རེད། ད་ནི་ད་ཁར་སང་དེ་རིང་བོད་རྩིས་ཟེར་གི་འདུག་མ་གཏོགས་སྤྱིར་བཏང་བྱས་ན་ད་དེ་ལ་སྐར་རྩིས་ཟེར་ནས་དུས་འཁོར་ལུགས་ཀྱི་རྩིས་སྟངས་དེ་རེད་བ་དེ་ལ་སྐར་མ་ཉི་ཤུ་རྩ་བདུན་རེད། ཨ་ནི་སྐར་མ་ཉི་ཤུ་རྩ་བདུན་དང་ཡང་ན་རྩ་བརྒྱད་དེ་ག་འདྲ་ས་ནམ་མཁའི་ཁྱོན་ཡོངས་སུ་ད།

ད་སྐར་རྩིས་ནང་གི་ད་ང་ཚོའི་བོད་ཀྱི་ད་ཁྱད་ཆོས་ཟེར་ན་རེད་ད་གང་ལྟར་གཞི་བཞག་ས་གི་རྩ་བའི་ནང་གི་རྩ་བའི་གཞི་དེ་ག་བ་འཇོག་གི་ཡོད་རེད་ཟེར་ན་ཁྱིམ་བཅུ་གཉིས་ལ་འཇོག་གི་ཡོད་རེད། དེ་ནས་དེ་ལ་ཁྱིམ་བཅུ་གཉིས་བྱས། དེ་ནས་དེའི་སྒང་ལ་ད་ང་ཚོའི་རྒྱུ་སྐར་ཉེར་བརྒྱད་རྒྱུ་སྐར་ཉེར་བདུན་དེ་བྱས། དེའི་སྒང་ལ་གཟའ

ཁྱིམ་བཅུ་གཉིས་ཟེར་རྒྱུ་དེ་གནའ་སྔ་མོ Persian ལ་རྩིས་སྟངས་དེ་ཡོད་པ་རེད། Europe ལ་རྩིས་སྟངས་དེ་ཡོད་པ་རེད། Roman ལ་རྩིས་སྟངས་དེ་ཡོད་པ་རེད། Egypt ལ་རྩིས་སྟངས་དེ་འདུག་དེ་མ་ཟད་གནའ་སྔ་མོ་སྔ་མོ་ཕལ་ཆེར་དང། ལོ་སྟོང་ཕྲག་འབུམ་འབུམ་ཁ་ཤས་འབུམ་བཞི་ལྔ་དྲུག་ཅིག་འགྲོ་གི་ཡོད་ཀྱི་རེད་ད་ཕལ་ཆེར་འབུམ་དྲུག་ཟིག་འགྲོ་གི་མེད་འགྲོ། དེ་འདྲའི་གི་སྔོན་ནས་བྱས་ནས། ཨ་ནི། Babylonian གི

ང་ཚོ་དེང་སང་དྲུག་ཅུ་ཐམ་པ་རྩི་ཡ་མང་པོ་ཅིག་ཡོད་རེད་བ་དཔེར་བཞག་ན་རབ་བྱུང་གཅིག་ལ་དྲུག་ཅུ་ཐམ་པ་ཟིག་ཡོད་རེད་ཨ་ནི་ཆུ་ཚོད་གཅིག་ལ་སྐར་མ་དྲུག་ཅུ་ཐམ་པ་ཟིག་ཡོད་རེད་བ་སྐར་མ་གཅིག་ལ་སྐར་ཆ་དྲུག་ཅུ་ཐམ་པ་ཟིག་ཡོད་ག་རེ་བྱས་ནས་དྲུག་ཅུ་ཐམ་པ་རེད་ཟེར་ན་ཨ་ནི་དྲུག་ཅུ་དྲུག་ཅུ་ཡིན་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་དེ་གནའ་སྔ་མོ་ཡང Babylonian གི

དྲུག་དང་དྲུག་ཅུ་དང་དེ་ཡི་གི་རྩི་སྟངས་དེ་ག་འདྲ་ཞིག་ཡོང་བ་རེད་ཟེར་ན་དེ་ཡང་བ་བི་ལོ་ནི་ཡ་ལ་ཞེ་པོ་ཅིག་དར་ཤག་མ་གཞི་ནས་དེ་ག་རེ་བྱས་ནས་དེ་འདྲས་ཅིག་ཆགས་ཀྱི་ཡོད་རེད་ཟེར་ན་ཕལ་ཆེར་དྲུག་དེ་ག་དུས་ཡིན་ནའང་ཅིག་ཁོ་བགོ་བཤའ་རྒྱག་ཡ་ལས་སླ་བོ། ཨ་ནི་བསྒྱུར་ན་བསྒྱུར་བའི་གྲངས་འབབ་དེ་ཡང་ཅིག་ལས་སླ་བོ་བསམ་བློ་བཏང་ལས་སླ་བོ་དེ་འདྲས་ཅིག་སོང་ཙང་ཁོ་དྲུག་དེ་ད་གནའ་སྔ་མོ་ང་ཚོའི་དཀའ་བ་འཇིག་རྟེན་འདི་ལ་ད་མི་གི་བསམ་བློ་དེ་ག་དུས་ཡིན་ན་ཁོ་ཡར་རྒྱས་འགྲོ་གི་ཡོད་རེད་བ་དེ་འདྲས་ཡིན་དུས་ཁོང་ཚོ་ཡར་རྒྱས་གཏང་གི་གཏང་གི་བྱས་ནས་དྲུག་དེ་ལ་ད་དཔེ་ཡག་པོ་བྱུང་ནས་ཁོང་ཚོ་དྲུག། དྲུག་དང་དྲུག་དང་དྲུག་ཅུ་གི་གཏན་འབེབས་དེ་དེ་ནས་བྱུང་འདུག་པ། ལོ་ལེ། བྱས་ཙང་ད་རྩིས་སྐོར་དང། དཔེ་ཅིག་ཁ་སོང་རེད། སྙིང་ཨ་ཇོ་བཞུར་འདུག་གོ་ཡང་མེད་ཅིག་གི་ལམ་ལུགས་དང་ལུགས་སྲོལ་ཡོད་པ་ཅིག་རེད་ཤག་ཨ་ནི་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡིན་པ་ཡིན་ན་ད་སྐར་རྩིས་དེ་ཞེ་པོ་ཅིག་བསྟེན་གྱིན་ཡོད་ཐག་ཆོད་ཡོད་རེད་ལ་ཨ་ནི་ང་རང་ཚོ་ཅིག་ད་ནམ་རྒྱུན་ནས་རྒྱུན་དུ་བཟི་ཡ་རབས་དེ་ད་ལོ་ཐོ་ཡོད་རེད་བ་ལོ་ཐོའི་ནང་ལ་ཡིན་པ་ཡིན་ན། ད་ལོ་རྟགས་འདི་དང་ཨ་ནི་ཅིག་གི་འདི་བླ་གཟའ་འདི་རེད་སྲོག་གཟའ་འདི་རེད་གཤེད་གཟའ་འདི་རེད་ཅེས་ཅིག་འགྲེལ་བཤད་སྐྱོན་དང་འདྲེ་འདུག་ག་ལ་ད་ལོ་རྟགས་བྱི་བ་ཡིན་པ་ཡིན་ན་ཨ་ནི་བླ་གཟའ་ག་དུས་རེད་སྲོག་གཟའ་ག་དུས་རེད་གཤེད་གཟའ་ག་དུས་འདི་འདྲས་ཅེས་ཅིག་ད་ཅིག་གི་རྒྱུན་དུ་ནས་ལོ་ཐོ་ཕྱག་བསྣམས་མཁན་ཞིག་ཡོད་པས་ན་འདི་གཟིགས་ཡོད་རེད་བ་བྱས་ཙང་ཚུལ་ཁྲིམས་ལགས་ཀྱིས་ད་ལོ་རྟགས་སོ་སོ་སོ་ལ་ཨ་ནི་གཅིག་གི་བླ་གཟའ་དང་བླ་གཟའ་དང་སྲོག་གཟའ་གཤེད་གཟའ་ཟེར་དེ་འདྲས་རྩི་ཡ་དེ་ཨེ་ལ་འགྲེལ་བཤད་ཅིག་སྐྱོན་ན་འདི་དཔེ་དེ་བླ་གཟའ་ཟེར་ན་ག་འདྲས་ཅིག་ལ་གོ་དགོས་ཀྱི་རེད་སྲོག་གཟའ་ཟེར་ན་ག་འདྲས་ཅིག་ལ་གོ་དགོས་ཀྱི་རེད་གཤེད་གཟའ་ཟེར་ན་ག་འདྲས་ཅིག་ལ་གོ་དགོས་ཀྱི་རེད། རེད་རེད་ད་འདི་འདི་འདྲས་རེད་རེད་བ། ག་རེ་ཟེར་དགོས་རེད་ཟེར་ན་ད་ཁྱིམ་བཅུ་གཉིས་ཟེར་རྒྱུ་དེ་ད་གནའ་སྔ་མོ་ང་ཚོ་ད་ནམ་མཁའི་སྐར་མ་ཆེན་པོ་སྐར་ཁྱིམ་ཆེན་པོ་བཅུ་གཉིས་ལ་བརྟེན་ནས་བརྩིས་ཡོད་རེད་བ་ད་འདི་ང་ཚོ་བླ་བླ་གཟའ་བླ་དང་ཨ་ནི་སྲོག་གཟའ་བླ་གཟའ་གཤེད་གཟའ་དང་ད་འདི་འདྲའི་བརྩིས་པའི་སྐབས་དེ་ལ་ག་རེ་བརྩིས་དགོས་རེད་ཟེར་ན་ད་ང་ཚོ་འདི་བརྩིས་དགོས་ཡོད་རེད་ཡིན་གཅིག་མིན་གཅིག་ལོ་རྟགས་བཅུ་གཉིས་བརྩིས་དགོས་ཡོད་རེད། ལོ་སྙིང་བཅུ་གཉིས་ལབ་ནའང་འགྲིག་གི་རེད། ལོ་སྙིང་བཅུ་གཉིས། ཨང། ལོ་སྙིང་བཅུ་གཉིས་དང་ལོ་རྟགས་བཅུ་གཉིས་དེ། ཨ་ནི། ཤར་ལྷོ་ནུབ་བྱང་དང་དེ་ནས། ས་ཆུ། ཤིང་མེ་ས་ལྕགས་ཆུ་བཅས་ས་ཆ་གང་ལ་གནས་ཡོད་པ་དེ་ངོས་འཛིན་དགོས་ཀྱི་ཡོད་རེད། ད་དེ་ངོས་བཟུང་ནས་དེ་ནས་དེ་ལ་ངོས་བཟུང་བ་ཡིན་ན་དེ་ནས་ཤེས་ནས་ནི་ཨོ་ད། དཔེར་བཞག་དཔེར་བཞག་པ་ཡིན་ན་རེད་བ། ད་ཁྱེད་རང་གི། ས་ཆ།

ཨ་ནི་ཁོ། ཤར་ལྷོ་ནུབ་བྱང་གི་ག་པར་འཁེལ་འདུག་ལྟ་དགོས་པ་རེད། དཔེར་བྱ་ན་སྟག་དང་ཡོས་དེ་ཤར་ལ་འཁེལ་བ་རེད། དེ་ནས་རྟ་དང་སྦྲུལ་དེ། མེ་རེད་བ་མེ་ཡིན་ན་ནུབ་ལ་འཁེལ་བ་རེད། ད་དེ་འདྲ་ཡིན་དུས། ཨ་ནི། ད་དེ་ཡིན་ན་ག་རེ་ཡོད་རེད་ཟེར་གྱི་ཡོད་རེད། ད་དེ་ཡིན་ན་ག་རེ་ཡོད་རེད་སྟག་དང་མེ་ཡིན་ན་ག་རེ་ཟེར་ན། ཨ་ནི། སྟག་དང་མེ། སྟག་དང་ཡོས་ཡིན་པ་ཡིན་ན་ཁྱེད་རང་གི་འབྱུང་བ་དེ་ཤིང་རེད་ལབ་གི་རེད། ཨ་ནི། རྟ་དང་སྦྲུལ་ཡིན་ན་ཁྱེད་རང་གི་འབྱུང་བ་དེ་མེ་རེད་ལབ་གི་རེད།

ད་ལྟ་ས་ཕྱོགས་དང་དེ་ཚོ་ཚང་མ་ངོས་འཛིན་བྱས་ཚར་བ། ངོས་འཛིན་བྱས་ཚར་བའི་རྗེས་ལ་དེ་ནི། སོ་སོ་རང་གི། སོ་སོ་རང་གི་རང་གནས་ལ་ཡོད་པའི་བླ་དེ་ག་རེ་རེད་ཟེར་ན། ལྷ་བཟའ། དེ་བླ་གཟའ་འཁེལ་ཡོད་རེད་རང་གི། སོ་སོ་རང་གི་རང་གནས་ལ་ཡོད་པའི་ལྷ་དེ། ད་དེ་འདྲས་བཤད་ན་ཏིག་ཙམ་ཅིག་རྒྱས་དྲགས་ཀྱི་མེད་འགྲོ་བསམ་གི་འདུག་ཡིན་ནའི་གང་ལྟར། དཔེར་བྱ་བ་ཡིན་ན་ད་ཅིའི་ཤར་ལ། དཔེར་བྱ་བ་ཡིན་ན་ཤར་གྱི་དེ་སྟག་རེད་བ། སྟག་ཡིན་པ་ཡིན་ན་ཤིང་རེད་བ། ཤིང་ཡིན་པ་ཡིན་ན་ཤིང་ཡིན་ན། ཤིང་གི་ག་རེ་ཤིང་གི་གྲོགས་དང་ཕྲད་པའི་གཟའ་དེ་རང་གི་སྲོག་གི་གཟའ་འཁེལ་ཡོད་རེད་ཨ་ནི། ལྕགས་ཀྱི་དགྲ་དང་ཕྲད་པའི་ལྕགས་ཡིན་པ་ཡིན་ན་པ་སངས་འདྲ་བོ་ཆ་བཞག་ན་ནི་ལྕགས་རེད་བ། ལྕགས་ཡིན་ན་ད་གང་ལྟར་དགྲ་དང་ཕྲད་པ་དེ་ག་རེ་ཟེར་ན་གཤེད་གཟའ་ཟེར་རྒྱུ་དེ་ཆགས་ཡོད་རེད། དེ་ནས་ད་རང་ཉིད་ལ་ཡོད་པ་དེ་བླ་གཟའ་རེད་བ། ཨོ་དེ་རེད་ད། མ་བུ་དགྲ་གྲོགས་ཟེར་རྒྱུ་དེ་མ་བུ་དགྲ་གྲོགས་ཟེར་རྒྱུ་དེ་རེད་ད། མ་བུ་དགྲ་གྲོགས་དེ་རྩིས་བྱས་སོང་ན་ཕལ་ཆེ་བ་གཅིག་ཤེས་འགྲོ་བ་རེད། རང་གནས་ལ་ཡོད་པ་དེ་བླ་གཟའ། གྲོགས་དང་འཕྲད་པའི་བཟའ་དེ། ག་རེ་ཟེར་ན་སྲོག་གཟའ། དགྲ་དང་འཕྲད་པའི་བཟའ་དེ་ག་རེ་ཟེར་ན་གཤེད་གཟའ་འཁེལ་ཡོད་རེད། ཨོ་དེ་འདྲ་སེ་ངོས་འཛིན་དགོས་རེད་ད། གང་ལྟར་དེ་ངོས་འཛིན་བྱེད་སྟངས་འདྲ་བོ་དེ་འདྲའི་ད་ཁོ་རྩ་བའི་སྡོམ་ཚིག་འདྲ་བོ་གཅིག་ཡོད་རེད་དེ་ཡིན་ནའི་དེ་ཁྱད་པར་ཆེར་མི་འདུག་ད། གལ་ཆེ་ཤོས་དེ་ག་རེ་ཟེར་ན།

ཨ་ནི་གཤེད་གཟའ་དར་བའི་ཉི་མ་དེ་ལ་ལས་ཀ་བྱེད་རྒྱུ་ཡོད་མ་རེད་བྱོལ་དགོས་ཀྱི་རེད་གཡོལ་དགོས་ཀྱི་རེད། ད་ཁྱེད་རང་གིས་དེ་རིང་གཤེད་གཟའ་ལ་འཁེལ་ཡོད་པ་ཡིན་ན། ད་ག་རེ་བྱེད་དགོས་རེད་ཟེར་ན། ཨོ་ད་དེ་རིང་ང་གཤེད་གཟའ་ཡིན་ད་ང་དེ་རིང་རླངས་འཁོར་ཞེ་དྲག་བསྐོར་མ་དགོས་ན་མ་བསྐོར། ཨ་ནི་ཅིག་མི་ལ་རྒྱ་འདྲེ་རྒྱག་མ་དགོས་ན་རྒྱ་འདྲེ་མ་རྒྱག། ཨ་ནི་ཅིག་རྒྱག་རེས་རྒྱག་དགོས་དེ་འདྲས་ཡིན་ན་དཔེ་དེ་གཡོལ་ནས་དཔེ་དེ། དེ་འདྲས་ཅིག་ཉེན་ཁ་ཡོད་པའི་ལས་རིགས་མཐའ་དག་དཔེ་དེ་འཛེམ་དགོས་པ་འདྲ་བོ། ཨོ་དེ་འདྲས་ཡིན་ཙང་དེའི་མིང་ལ་ད། གཤེད་གཟའ་སེ་ལབ་དགོས་ཡོད་རེད་ཨོ་དེ་འདྲི་གཅིག་རེད། ལགས་སོ་ཨ་ནི་ཚུལ་ཁྲིམས་ལགས་ཕྱི་ལུགས་ཡིན་པ་ཡིན་ན། གཅིག་ཟླ་བ་བཅུ་གཉིས་ཨ་ནི་གཅིག་ཉི་མ་ད་ག་ནས་གཏན་འཁེལ་ཡོད་པ་རེད་དེ་ག་ཚོད་རེད་ཟེར་དེ་གས་ཏག་ཏག་ཏག་ཏག་ཡོད་པ་ད་ཡ་ང་རང་ཚོ་རྩིས་སྐོར་དེའི་ནང་ལ་གཅིག་གི་ཉི་མ་ཁ་ཤས་ལྷག་པ་ཆད་པ་ཟླ་བ་ཁ་ཤས་ཉིས་བརྩེགས་ཡོད་པ་ཡང་ཁ་ཤས་ཆད་པ་དེ་འདྲས་ཡོང་གི་ཡོག་རེད་དེ་ཚོ་ག་འདྲ་སེ་བྱས་ནས་ཡོད་འགོག་རེད།
ད་དེ་དཔེ་རྙོག་དྲ་ཚ་བོ་རེད་རེད་བ། གཅིག་ནི་འདི་རེད་སྐར་རྩིས་པ་རེད། ད་ངས་ངས་ཅིག་བཤད་ཁ་བྱས་བ་ཡིན་ན་ཡང་འདི་བཤད་པའི་བརྡ་སྐར་རྩིས་པའི་ཐ་སྙད་དེ་ཚོ་ཧ་མ་གོ་ན་རྩིས་ཀྱི་ཉམས་མྱོང་མེད་མཁན་ཅིག་ཡིན་ན་བཤད་ན་ཡང་ཏོག་ཏོག་ཙམ་ཅིག་མགོ་ད་ཚུགས་ངོ་མཚར་ཁག་པོ་ཡོད་རེད་ད་མགོ་ད་ཚུགས་ཡོད་ཀྱི་རེད་བ་མི་རྣམ་དཔྱོད་ཅན་ཡིན་ན་མགོ་ཚུགས་ཡོད་ཀྱི་རེད། ཡིན་ནའི་ད་ངས་ཅིག་བཤད་དགོས་རེད་བ་འདི་ག་རེ་རེད་ཟེར་ན། ཟླ་བ་ལྷག་མ་ཡོང་གི་ཡོད་རེད། ཉི་མ་ལ་ཆད་ལྷག་ཡོང་གི་ཡོད་རེད། ད་དེ་ག་རེ་རེད། ག་འདྲ་སེ་བྱུང་བ་རེད་ཟེར་ན། ད་ང་ཚོ། ཁོ་ད་རྡོག་རྡོག་འདྲ་བོ་ཅིག་བྱས་ན་མདོར་བསྡུས་དཔེ་སྟབས་བདེ་བོ་འདོམས་བདེ་བོ་ཞེ་བོ་ཅིག་གི་སྒོ་ནས་བཤད་པ་ཡིན་ན། ཨ་ནི། ཟླ་བ་བཅུ་གཉིས། ཟླ་བ་བཅུ་གཉིས་ཏེ། ཞོགས་པ། ཟླ་བ་བཅུ་གཉིས་དེ་ཉི་མ་སུམ་ཅུ་ཐམ་པ་ཡོད་བ་རེད་ཉི་མ་སུམ་ཅུ་ཐམ་པ་དེ་ག་འདྲ་སེ་འགོ་བཙུགས་པ་རེད་ཟེར་ན། ནམ་ལངས་ནས་བརྩི་བའི་ཉི་མ་ཤར་བ་དང་སང་ཉིན་གྱི་ཉི་མ་མ་ནུབ་བར་དུ་བརྩི་བའི། བརྩི་བའི་ཨ་ནི། གར་སོ་བོར་བའི། ཁྱིམ་ཟླ་ཟེར་རྒྱུ་ཅིག་ཡོད་བ་ཁྱིམ་ཟླ་བཅུ་གཉིས་དེ་རེད།

དྲུག་ཅུ་རེ་ལྔའི་ཆ་ཤས་གཉིས། དེ་གསོག་པ་ཡིན་ན་དེ་ནི། ཟླ་ལྷག་ཐོན་གི་ཡོད་རེད་ཟེར་ནས་ཨོ་ད་དེ་བར་ཁྱད་གི་སྒང་ནས་ཐོན་པ་རེད། ད་ཟླ་ལྷག་དེ་ག་འདྲས་སེ་ལོ་ཐོ་ནང་ལ་བཀོད་དགོས་རེད། དེ་མི་མང་ལ་ག་འདྲས་སེ་ལབ་དགོས་རེད་ཟེར་ན། དེ་ཡང་སྔ་མོ་སྔ་མོ་བྱས་ན་ཉི་མའི་ཉིན་ཞག་དག་པའི་ཟླ་ལྷག་ཕུད་སྟངས་གཅིག་འདུག་ཡིན་ནའི་ད་དེ་རྗེས་ལ་མེད་པ་ཆགས་ཤག་དེའི་རྗེས་ལ་ཨ་ནི། ག་རེ། དེ་མདའ་རོའི་ལྷག་མ་དེ་ཞེ་བདུན་དང་ཞེ་བརྒྱད

ད་ཟླ་བ་ལྷག་པ་ཡིན་པ་དེ་ལ་ངོས་འཛིན་བྱས་ནས་འགྲོ་གི་འདུག་ད་ལྟའི་དབུགས་སྒང་གི་སྒང་བྲལ་ཟླ་བ་འདོན་སྟངས་ཀྱི་དབུགས་སྒང་གི་ལམ་ལུགས་འདི་ག་ནས་བྱུང་བ་རེད་ལབ་ན། རྒྱ་ནག་གི་རྒྱ་རྩིས་ནས་བྱུང་བ་རེད། སྔ་མོ་དུས་འཁོར་གྱི་ལུགས་ལ་སྒང་བྲལ་གི་ཟླ་བ་འདོན་རྒྱུ་གི་འདི་ལུགས་སྲོལ་འདི་མི་འདུག་ཡིན་ན་ད་དེང་སང་དེ་འདྲས་ཅིག་འདུག་ད་གང་ལྟར་དེ་འདྲས་བཤད་ན་དཔེ་དེ། རེད་རེད་རེད། དེ་ཐ་སྙད་དེ་ཚོ་དཔེ་དེ་ཧ་མ་གོ་དུས། ཨ་ནི་དེའི་རེད་པར་རེད། ལུགས་ཀྱི་དཔེ་དེ་ཁྱོད་ནས་དེ་ཅིག་གོ་ཡ་ཁག་པོ་ཡོད།
ལོ་ལགས་སོ་ཨ་ནི་རྩིས་རམས་ལགས་ལས་འདིའི་ཐོག་ལ་ད་རིང་ང་ཚོ་ཏོག་ཙམ་བཞག་ཨ་ནི། དེ་ནས་དྲི་བ་གཞན་པ་ཞུ་ཡ་འདི་ལ་ད། དེང་སང་གི་དུས་ཚོད་ལ། གཅིག་བྱས་ན་ཚན་རིག་ཡིན་གྱི་རེད་གཅིག་བྱས་ན་ད་ག་གནས་སྟངས་ག་རེ་ཡིན་ནའི། གང་ལྟར་ཅིག་གི་སྐར་རྩིས་ལ་སོགས་པ་འདི་འདྲས་ལ་ཡ་ཅིག་ཡིད་ཆེས་བྱེད་མཁན་དང་མི་བྱེད་མཁན། ཡང་འདི་འདྲས་ཀྱི་ཅིག་ལམ་སྲོལ་ལ་ཡ། བསྟེན་མཁན་དང་མི་བསྟེན་མཁན་ཡོང་གི་ཡོད་རེད་བྱས་ཙང་ཁྱེད་རང་གི་དགོངས་པ་ལ། ཨ་ནི་སྐར་རྩིས་ཟེར་ཡ་དེ་ལ་ཡ་ད་ཡིད་ཆེས་བྱེད་འོས་པ་ཅིག་གཟིགས་ཀྱི་འདུག་གས། མི་འདུག་གས་ཡང་ཡིད་ཆེས་བྱེད་པ་ཡིན་ན། བྱས་མ་བྱས་ལ་ཨ་ནི་གནད་འགག་ག་རེ་ཡོད་རེད།
སྐར་རྩིས་ཟེར་རྒྱུ་དེ་ག་རེ་ངོས་འཛིན་དགོས་ཟེར་ན་ནམ་མཁའི་སྐར་མ་བརྩི་གི་ཡོད་རེད་བ། སྐར་མའི་སྐར་ཁྱིམ་འཁོར་སྟངས་དང་རྒྱུ་སྐར་འཁོར་སྟངས་དེ་བརྩི་གི་ཡོད་རེད་དེ་ལ་ཡིད་ཆེས་མ་བྱས་ཁྱོན་ནས་ཁྱོན་ནས་འབྲེལ་བ་ཁོ་ན་ཡོད་མ་རེད། དེ་ག་དུས་ཡིན་ན་ཁྱེད་རང་བསམ་བློ་བཏང་དང་ཉི་མ་གཅིག་ལ་ཆུ་ཚོད་ཉི་ཤུ་རྩ་བཞི་ཡོད་ཡོད་བ་རེད་ཆུ་ཚོད་གཅིག་ལ་སྐར་མ་དྲུག་ཅུ་ཡོད་ཡོད་བ་རེད་བ། དེ་ཕར་རྩིས་བརྒྱབ་ནས་འགྲོ་གི་ཡོད། དེ་ནས་ནམ་མཁའི་སྐར་ཁྱིམ་དེ་ཚོ་ངས་ད་ཅིག་གོང་ནས་བཤད་པ་ནང་བཞིན་སྐར་ཁྱིམ་དེ་ཚོ་འཁོར་ནས་འགྲོ་གི་ཡོད་པ་དེ་ལ་ཁྱོན་ནས། རྩིས་དེ་ཁོ་རྩིས་བརྩིས་ནས་འགྲོ་རྒྱུ་མ་གཏོགས་དེ་ལ་ཡིད་ཆེས་དང་མ་ཆེས་སྐད་ཆ་ཡོད་མ་རེད་ད་ཡིད་ཆེས་དང་མ་ཆེས་ཟེར་ཡ་གི། དེ་གནད་འགག་དེ་ག་ནས་བྱུང་གི་ཡོད་ཟེར་ན་ནག་རྩིས་ཀྱི་སྐབས་ལ་བྱུང་གི་ཡོད་རེད་ད། ནག་རྩིས་ཟེར་རྒྱུ་དེ་ག་རེ་རེད་ཟེར་ན། གནའ། གནའ་སྔ་མོ་ག་རེ་ཟེར་དེ་རྒྱ་ནག་ནས་ཡར་དར་བའི། ང་ཚོའི་བོད་ལ་དུས་རབས་བདུན་པའི་ནང་ལ་དར་བའི་ཨ་ནི་ནག་རྩིས་དེ་རེད། ད་ནག་རྩིས་དེ་ཡང་སྐབས་དེ་དུས་དར་བ་མ་གཏོགས་ཤུགས་ཆེན་པོ་དར་ཅིག་བྱུང་མི་འདུག་རེད་བ། ཨ་ནི་རྗེས་ལ་ཨ་ནི་དེ་ག་རེད་ད་རྒྱ་ནག་གི་རྩིས་པ་དང་ཨ་ནི་བོད་ཀྱི་རྩིས་པ་དེ་འདྲའི་མང་པོ་གི་ག་རེད་ཁོ་རྩིས་གི་རྩིས་གི་དཔལ་ཡོན་ཟེར་དགོས་རེད་རྩིས་གི་ཤེས་བྱ་ཟེར་དགོས་རེད་ཤེས་ཡོན་དེ་ཡར་རྒྱས་འགྲོ་བའི་སྐབས་དེ་ལ་དེ་ནི།

ཁྱེད་ཀྱི་ནང་ན་ང་རྒྱལ་ཆུང་ཆུང། གཏུམ་དྲག་མེད་པ། མི་ཞི་བདེ་ཅན་དེ་འདྲའི་མང་པོ་ཡོད། དེ་ཚོ་རྩ་བའི་ཆ་ནས་ག་རེ་ཟེར་བ་ལབ་ན། ཨ་ནི། རྩ་བའི་ཆ་ནས་ཁོ་སྐྱེ་བའི་ལོ་ག་རེ་རེད། ཁོ་སྐྱེ་བའི་ཟླ་བ་ག་རེ་རེད། ཁོ་སྐྱེ་བའི་དུས་ཚོད་ག་དུས་རེད། ཁོ་སྐྱེ་བའི་སྐར་མ་ག་ཚོད་ལ་སྐྱེས་འདུག། ཁོ་སྐྱེ་བའི་ཕྱོགས་དེ་ས། ས་ཚིགས་འཛམ་བུ་གླིང་ལ་ས་གི་ས་ཐིག་རྒྱབ་བྱས་ཡོད་པ་ས་ཐིག་དེ། ཏུའུ་ག་རེ་ག་རེ་ས་ཏུའུ་ལབ་ན་ད་རྒྱ་སྐད་ལབ་དགོས་དོན་ག་རེ། དབྱིན་སྐད་ནས་བཤད་ན་དེ།

ཕ་མའི་སྐྱེས་སྐར་སྐྱེས་ལོ་སྐྱེས་ཚེས་ག་ས་ག་ནས་གང་ནས་སྐྱེས་འདུག་དེ་ཚོ་ཚང་མ་གཅིག་བསྡོམས་ནས་ཨ་ནི་ཤེས་ནས་གསལ་བོ་ཆགས་གི་རེད་བ། ད་ཧ་ན་ང་ཁོང་ང་ཚོའི་བོད་པ་ལ་ཆ་བཞག་ན། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ཡན་ཆད་ཡང་ན་བདུན་ཅུ་ཐམ་པའི་ཡན་ཆད་ཀྱི་མི་མང་ཆེ་བ་གཅིག་ལ་སོ་སོའི་ཕ་མའི་སྐྱེས་ལོ་སྐྱེས་སྟངས་ཤེས་གི་མེད་བ། རེད་བ། སོ་སོའི་སྤོ་བོ་གི་སྐྱེས་ལོ་སྐྱེས་སྟངས་ཡག་པོ་གཅིག་ཤེས་ཡ་མེད་བ། དེ་འདྲ་ཡིན་དུས་ཨ་ནི།

རྩིས་རྒྱབ་ས་གི་ཡུལ་དེ་གི་སྐྱེ་ལོ་སྐྱེ་ཚེས་སྐྱེ་ཟླ་ཚང་མ་དགོས་གི་ཡོད་རེད་དེ་ནས་ཕ་མ་གི་དེ་དགོས་གི་ཡོད་རེད་ཨ་ནི་ག་རེད་ད་དཔེར་བྱས་ན་གཉེན་སྒྲིག་བྱེད་མཁན་གཅིག་ཡིན་པ་ཡིན་ན་གཉེན་སྒྲིག་བྱེད་ས་དེ་གི་ད་བག་རྩིས་བག་རྩིས་རེད་བ་བག་མ་གི་རྩིས་བག་རྩིས་གཅིག་རྒྱབ་གི་ཡིན་ན་ཁོ་གཉེན་སྒྲིག་བྱེད་ས་དེ་གི་ཡང་ཕ་མ་སྤུན་མཆེད་ཨ་ཞང་ལ་སོགས་པའི་སྐྱེ་ལོ་སྐྱེ་ཚེས་སྐྱེ་སྐར་ལ་སོགས་པ་ཡོད་ན་ཧ་ལས་གི་གསལ་བོ་ཡོང་གི་ཡོད་དེ་འདྲའི་གསལ་བོ་ཡོང་གི་མེད་བ་དེ་འདྲའི་ཡིན་ཙང་ངས་བྱས་ན་རྩིས་ལ་ཡིད་ཆེས་བྱེད་མཁན་དཔེ་ཉུང་རུ་འགྲོ་བ་རེད་བསམ་གི་འདུག། ཨོ་དེ་གཅིག་རེད། གཉིས་པ་དེ། ད་དེང་སང་ང་ཚོའི་སྤྱི་ཚོགས་ནང་ལ་རྦད་དེ་ལས་ཀ་ཉི་མ་རྟག་པར་བྱས་ཡོད་རེད། ཨ་ནི་གནའ་སྔ་མོ་ནང་བཞིན་མ་རེད། ཨ་ནི་རྩིས་སྐོར་ཡ་གི་རྦད་དེ་དུས་ཚོད་མང་པོ་ཡོད་མ་རེད། ད་གང་ལྟར་ཚན་རིག་ལ་ཡིད་ཆེས་ཡོད་མཁན་མང་པོ་བྱུང་གི་ཡོད་པའི་རྐྱེན་ལས། ཨ་ནི་ཚན་རིག་ལ་ཡིད་ཆེས་བྱས་ན་ཨ་ནི། ད་ང་ཚོ། ལྐོག་གྱུར་གི། ནུས་པ་གཅིག་ལ་ཡིད་ཆེས་བྱེད་དཔེ་ཁག་པོ་ཡོད་རེད་བ། མངོན་སུམ། མཐོང་བ་མངོན་གྱུར་གཅིག་ལ་ཡིད་ཆེས་བྱེད་རེད་མ་གཏོགས་མ་མཐོང་ལྐོག་གྱུར་གཅིག་ལ། ཡིད་ཆེས་བྱེད་དགོས་ན་དཔེ་ཁག་པོ་ཡོད་རེད་མཐོང་རྒྱུ་མེད་བ་གོ་རྒྱུ་མེད་བ། འོ་དེ་འདྲ་ཡིན་དུས་ཨ་ནི་རྩ་བའི་ཆ་ནས་སྤྱི་ཚོགས་ནང་ལ་ཨ་ནི་རྩིས་ལ་ཡིད་ཆེས་བྱེད་མཁན་ཉུང་རུ་འགྲོ་གི་ཡོད་རེད་བསམ་གི་ཡོད་ངས། ཡིན་ནས་རྩིས་གནད་འགག་ཆེན་པོར་བརྩི་གི་ཡོད། འོ་རྩིས་དཔེ་གནད་འགག་ཆེན་པོ་བརྩི་གི་ཡོད་གང་ཡིན་ཟེར་ན་རྩ་བའི་ཆ་ནས་རེད་བ་རྩིས་ཟེར་རྒྱུ་དེ་ང་ཚོའི་བོད་ཀྱི་རིག་གནས་བཅུ་གི་ནང་ནས་ཡ་གྱལ་གཅིག་རེད་རེད་བ་རིག་གནས་བཅུ་གི་རིག་གནས་ཆེ་བ་ལྔ་དང་ཆུང་བ་ལྔ་འོ་དེ་གི་ནང་གི་སྙན་ངག་མངོན་བརྗོད་སྡེབ་སྦྱོར་ཟློས་གར་སྐར་རྩིས་ཟེར་ནས་དེའི་ནང་གི་ཆུང་བ་ལྔ་གི་ནང་གི་གཅིག་རེད་བ། དེ་གཅིག་བྱས། གཉིས་ནི། རྩིས་འདི་གོང་འཕེལ་ལ་འགྲོ་བ་ཡིན་ན་ག་ཚོད་འགྲོ་བ་ཡིན་ན་རྩིས་ཟེར་གི་ཡོད་ད་ད་ངས་ནག་རྩིས་ཟེར་གི་ཡོད་མ་རེད་ད། རྩིས་འདི་གོང་འཕེལ་ལ་ག་ཚོད་འགྲོ་ན་དེ་ཙམ་གྱི་མི་མང་པོ། སྤུ་གུ་ཆུང་ཆུང་ནས་སྐབས་ནས་བྱས་ནས་རྦད་དེ་ཀླད་པ་གྲུང་རུ་འགྲོ་ཡ་རྩིས་རྒྱབ་པ་དགའ་བོ་བྱེད་ཡ་དེ་རིགས་ལམ་འཕེལ་བ་དཔེ་ཕན་གི་ཡོད་རེད། དེ་ནས། ང་ཚོས་ཡུལ་སྲོལ་གོམས་གཤིས་ཟེར་ན་འདྲ་ཁོ་ཅིག་ལམ་དང་ལུགས་སྲོལ་ཅིག་ཡོད་ན་ག་དུས་ཡིན་ན་གཞན་དང་ཐུན་མོང་མ་ཡིན་པ་ཅིག་བྱས་ནས་བསྡད་དགོས་པ། རེད་རེད།
ཨོ། དེ་འདྲའི་གི་ཆ་ནས་ངས་བྱས་ན་རྩིས་འདི་དཔེ་གལ་ཆེན་པོ་མཐོང་གི་ཡོད། ལགས་ལགས་སོ་ཐུགས་རྗེ་གནང་ད། ངེད་གཉིས་དུས་ཚོད་ཞེ་དྲག་མི་འདུག་སྟེ་ཡིན་ནས་ད། ཚེ་སྒྲུབ་ལགས་ཁྱེད་རང་གིས་གཅིག་ནས་ད་ལྟ་སྐར་རྩིས་ལ་ཡང་ཐུགས་སྣང་ཆེན་པོ་ཡོད་པ་དང་ཨ་ནི་ཁུ་རུ་ཞེ་པོ་ཅིག་ཤེས་ཀྱི་ཡོད་རེད། ཁྱེད་རང་གིས་སྐབས་གཅིག་ལ་ཡང་ད་དུས་ཚོད་དེ་ཕྱིན་སོང་སྟེ་སྐར་རྩིས་བསྐོར་སྟངས་ཐོག་ལ་བཀོད་ཇུས App ཅིག་བཟོས་གནང་ཡོད་རེད་བ་དེའི་སྐོར་ལ་པེ་ཙམ་ཅིག་གསུང་རོགས་གནང་ཞུ་གི། ལགས་སོ་ལགས་སོ་ད་འདི་དེ་རེད་ད། འདི་ག་རེ་ཟ་ངས་བཟོས་པའི་དེ་ད་ངའི App ཟེར་དགོས་རེད་བ་ངའི App དེ་ག་རེ་རེད་ཟེར་ན། འདི་ང་ཚོ་ལོ་ཕན་ཚུན་འཚོལ་ཡག་འཚོལ་དགོས་ཀྱི་རེད་བ་དཔེར་བཞག་ན་ད་སྤྱི་ལོ་གཅིག་སྟོང། སྤྱི་ལོ་གཅིག་སྟོང་དྲུག་བརྒྱ་ལོ་ག་རེ་རེད་ལབ་ན་ཁྱོན་ནས་ཧ་གོ་གི་ཡོད་མ་རེད་ད། ད་ལྟའི་རབ་བྱུང་ག་བ་ལ་ཁེལ་ཡོད་མེད་བགྲང་བྱ་ག་བ་ལ་ཁེལ་ཡོད་མེད་དེ་གི་ལོ་ཁམས་ག་ཚད་ག་ཚད་ཡིན་མིན་ཁྱོན་ནས་ཧ་གོ་གི་ཡོད་མ་རེད་རེད་བ། ཨ་ནི། དེ་འདྲ་ཡིན་དུས་ཨ་ནི་ལོ་རྒྱུས་ཞིབ་འཇུག་བྱེད་མཁན་དེ་འདྲའི་མང་པོ་ཅིག་ལ་ད་ལྟའི་ཁོ་རྩིས་ཀྱི་འགྲོ་སྟངས་དེ་ཡག་པོ་མ་ཤེས་ན་ཁོང་ཚོས་ལོ་རྒྱུས་ཅིག་འཚོལ་དུས་གང་ལ་ལོ་རྒྱུས་ཟེར་ན་ཡིན་གཅིག་མིན་གཅིག་དེ་ཁོ་ལོ་དེ་ཤེས་དགོས་ཡོད་རེད་བ། རེད་བ། ཨོ། དེ་ཤེས་དགོས་དུས་དེ་ནས་ལོ་དེ་རྙེད་ཀྱི་ཡོད་མ་རེད་ད་དེ་འདྲའི་དེ་འཚོལ། འཚོལ་བ་ལ་ལས་སླ་བོ་ཡོང་བའི་ཕྱིར་དུ་དེ་ནས་ངས་ག་རེ་ཟ App ཅིག App ཟེར་ནི་རེད་ད་གང་ལྟར་དེ་འདྲས་ཅིག་བཟོས་པ་རེད་ད་དེ་ག་རེ་ཟ་ཀུ་ཤུ་དང་ཨ་ནི Samsung དང་ག་ཚོད་གར་གར་གར་དེ་ཁོང་ཚོ Android དང་དེ་ཚོ་ག་རེ་ནང་ལ་བཅུག་ན་འགྲིག་གི་ཡོད་རེད་གང་ལྟར་ངས་དེ་ག་འདྲས་ཧ་གོ་བ་རེད་ལབ་ན་ང་ཚོ་ང་ཚོ་གྲྭ་ཚང་གི་རྒན་ལགས་རྒན་ལགས་ཅིག་ཡོད་ཁོང་མིང་ལ་རྒན་བསམ་འགྲུབ་རྒྱ་མཚོ་གསུང་གི་རེད་ཁོང་གིས། དེབ་གཅིག། དེབ། ག་རེ། སྐར་རྩིས་ཀུན་འདུས་ནོར་བུ་ཟེར་ནི་དེ་འདྲས་གཅིག་ཡོད་རེད། ཁོང་གིས། ཁོང་གིས་དེ་ནང་ལ་གསལ་བོ་གསུངས་ཡོད་རེད། འདུག་སེ་འདུག་སེ་བྱས་ན་འདི་ནས་འདི་འདྲས་འབབ་གི་རེད་ད། འདུག་འདུག་བྱས་ན་འདི་ནས་འདི་འདྲས་འབབ་གི་རེད་ད་གསུངས་ཡོད་རེད་བ། ཨ་ནི་ངས་དེ་ལ་བལྟས་ནས། དེ་གི་ནང་དོན་དག་ཁོང་གིས་ཚིགས་བཅད་ནང་བཞིན་གསུངས་ཡོད་རེད། དེ་ཚིགས་བཅད་དེ་མ། སོ་སོས་ཧ་གོ་དགོས་བ་རེད་གཅིག་དེ་རེད། གཉིས་ནི་སོ་སོ་གི་དེ་རྩིས་ཀྱི་རིག་པ་དེ་ཧ་གོ་དགོས་བ་རེད། དེ་ཧ་གོ་སོང་ན་དེ་ནི། Excel ནང་ལ Formula བྲིས་བཞག་རེད།

གང་སུ་སུ། དཔེ་དེ Apple དང་ཁ་པར་དང་དེ་འདྲ་ཡོད་ན་དེ་ནང་ནས་འཚོལ་ནས་འགྲོ། འཚོལ་ཞིང་འཚོལ་ནས་མར་ཕབ་ལེན་བྱས་ན་པེ་ཤ་དགོས་མ་རེད་འོ་དེ་འདྲས་བཞག་ཡོད་རེད Samsung ཡིན་པ་ཡིན་ན Android system རེད་བ། Android system ནང་ལ་ད་ག་རང་བཞག་བཞག། འོ་ལགས་སོ་ཐུགས་རྗེ་གནང་ད། ང་གཉིས་ལ་ཡང་དུས་ཚོད་མེད་མ་གཏོགས་ཞེ་མེད་ད་ཁྱེད་རང་ལ་གསུང་ཡག་མང་པོ་ཡོད་རེད་ཨ་ནི་ཡིན་ནའི་ད་མཇུག་སྡོམ་ཞུ་གི་ཡིན།